འཛམ་གླིང་གི་ས་ཕྱོགས་གང་ས་ལ་གནས་པའི་གི་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་ད་རིང་གི་ལས་རིམ་གཙོ་སྐྱོང་པ་བློ་བཟང་ཆོས་འཕེལ་ཡིན། ད་རིང་ང་ཚོ་ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ནང། ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་ཡི་བོད་ཟླ་དགུ་པ་ཚེས་དྲུག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་པ་ཚེས་ཉི་ཤུ། གཟའ་པ་སངས་ཀྱི་ལས་རིམ་ཁག་རྣམ་པ་ཚོ་ལ་གོ་གི་ཡིན། ད་ནི་ད་རིང་གི་ལས་རིམ་ཁག་གི་ཐོག་མ་ལ། རྒྱ་ནག་གཞུང་གིས་བོད་པའི་སློབ་གྲྭ་ཁག་གུང་སེང་ཡི་སྐབས། ཕྱི་ལོགས་ནས་སློབ་མ་ཚོ་ལ་སློབ་སྦྱོང་སྤྲད་མི་བཅུག་པ་དེ། བོད་སྐད་བོད་ཡིག་རྩ་བ་ནས་ནི་མེད་ལེ་བཟོ་རྒྱུ་གི་སྲིད་ཇུས་ཞིག་ཡིན་པར། ཉམས་ཞིབ་པ་ཚོ་གིས་བརྗོད་ཡོད་པའི་སྐོར་གི་གནས་ཚུལ་བཅས། ད་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ས་ཐོག་ནས་བཏང་བའི་གི་གནས་ཚུལ་ནང།
བཙན་བྱོལ་དུ་སྐྱེས་འཚར་བྱུང་བའི་བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་མཉམ་ཞུགས་ཀྱིས་རྒྱ་ནག་གཞུང་གིས་བོད་མིའི་རང་དབང་མུ་མཐུད་རྡོག་རོལ་བཏང་དང་གཏོང་མུས་ཡིན་པ་མ་ཟད་བོད་ཀྱི་ཁོར་ཡུག་ལ་གཏོར་བཤིག་ཚབས་ཆེན་བཏང་ཡོད་པ་སོགས་བོད་ནང་གི་ཛ་དྲག་གནས་སྟངས་ཐོག་གཏམ་བཤད་གནང་འདུག་པ་མ་ཟད་ཁུལ་དེ་ཡི་གྲོས་ཚོགས་ཀྱི་ཚོགས་གཙོ་གཙོས་པའི་གྲོས་ཚོགས་འཐུས་མི་དང་ཐའེ་ཝན་གྱི་ཕྱི་སྲིད་བློན་ཆེན་གཞོན་པ་སོགས་ཐུག་འཕྲད་ཀྱིས་བོད་དོན་ལ་རྒྱབ་སྐྱོར་ཡོང་བའི་ཞུ་འབོད་གནང་འདུག།

རྒྱ་ནག་གཞུང་གིས་བོད་པའི་ཡི་སློབ་གྲྭ་ཁག་གུང་སེང་ཡི་སྐབས་ཕྱི་ལོགས་ནས་སློབ་མ་ཚོ་ལ་སློབ་སྦྱོང་སྤྲད་མི་བཅུག་པ་དེར། བོད་སྐད་བོད་ཡིག་རྩ་བ་ནས་ནི་མེད་ལེ་བཟོ་རྒྱུ་གི་སྲིད་ཇུས་ཤིག་ཡིན་པར་ཉམས་ཞིབ་པ་ཚོ་གིས་བརྗོད་ཡོད་པ་རེད། དེའང་ཕྱི་ཟླ་བཅུ་པ་ཚེས་བཅོ་ལྔ་ནས་བཟུང་རྒྱ་ནག་གཞུང་གིས་གུང་སེང་ཡི་སྐབས་བོད་པའི་ཡི་སློབ་མ་ཚོ་ལ་ཟུར་དུ་སློབ་ཁྲིད་དང་སློབ་སྦྱོང་རིགས་བྱེད་མཁན་ཚོ་ལ་ཁྲིམས་ཆད་བཅད་པ་དང་མི་སྣ་སུ་ཞིག་ལ་བོད་པའི་སློབ་ཕྲུག་ཚོ་ལ་སློབ་སྦྱོང་སྤྲད་མི་ཆོག་པ་སོགས་ཀྱི་གི་སྒྲིག་ཁྲིམས་བརྟན་པོ་བྱས་ནས་ཀྱི་ལག་བསྟར་བྱེད་ཟེར་བ་ཞིག་ཁྱབ་བསྒྲགས་བྱས་ཡོད་པ་རེད། བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་མི་སྒེར་ངོས་ནས་ཀྱི་བོད་པའི་ཡི་སློབ་མ་བསྡུ་རུག་བྱས་ནས་ཀྱི་བོད་སྐད་བོད་ཡིག་སློབ་སྦྱོང་སྤྲད་པ་ཡིན་ན། རྒྱ་སྒོར་ཁྲི་གཉིས་རེ་ཀྱི་ཆད་པ་དང་དགེ་རྒན་གྱི་ལག་ཁྱེར་གཞུང་བཞེས་བཏང་བ་སོགས་ཀྱི་གནས་ཚུལ་བྱུང་ཡོད་པ་རེད། དེ་བཞིན་མི་སྒེར་ངོས་ནས་བོད་པའི་ཡི་སློབ་ཕྲུག་ཚོ་ལ་སློབ་སྦྱོང་སྤྲད་པ་ཡིན་ན། ཁག་ཅིག་འཛིན་བཟུང་བཙོན་འཇུག་བྱས་པའི་གི་གནས་ཚུལ་ཡང་བྱུང་ཡོད་པ་སྐོར་བོད་ནང་གི་འབྲེལ་ཡོད་མི་སྣ་གཉིས་གཅིག་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཡོད་པ་རེད། ཨ་མི་རི་ཀ་ཡི་གྲོས་ཚོགས་འོག་མའི་རྒྱ་ནག་ལས་དོན་ཚོགས་ཆུང་གིས་སྤྱི་བསྒྲགས་ཤིག་སྤེལ་ཡོད་པ་དེའི་ནང་བོད་མི་རྣམས་ལ་མཐའ་གཅིག་ཏུ་རྒྱབ་སྐྱོར་དང། རྒྱ་ནག་དམར་ཤོག་གཞུང་གིས་བོད་ནང་ལ་བཙན་འཛུལ་བྱེད་བཞིན་དུ་མཚམས་འཇོག་དགོས་པའི་གི་ནན་བརྗོད་བྱས་ཡོད་པའི་གི་གནས་ཚུལ་ཐོན་འདུག།

བཀའ་བསྡུར་གནང་བའི་རྗེས་གོང་ཞུས་ཀྱི་ཨ་རིའི་གྲོས་ཚོགས་འོག་མའི་རྒྱ་ནག་ལས་དོན་ཚོགས་ཆུང་གིས་ཟུང་འབྲེལ་གྱི་སྤྱི་བསྒྲགས་ཤིག་སྤེལ་ཡོད་པ་རེད། སྤྱི་བསྒྲགས་དེའི་ནང། འདས་པའི་གི་ལོ་མང་རིང་བོད་ནང་གི་བོད་མི་ཚོ་ཡི་ཐོག་ལ་འཇིགས་སུ་རུང་བའི་གི་འགྲོ་བ་མི་ཡི་ཐོབ་ཐང་ལ་རྩིས་མེད་རྡོག་རོལ་གཏོང་བ་དང། དེ་ཡང། གང་བྱུང་གི་བཙོན་འཇུག་དང་བཀག་ཉར། རྡུང་རྡེག་མནར་གཅོད་གཏོང་བར་བོད་མི་ཚོ་ལ་དམིགས་པའི་གི་གཞི་རྩ་ཡི་རང་དབང་ལ་རྩིས་མེད་རྡོག་རོལ་ཚབས་ཆེན་གཏོང་བཞིན་པ་སོགས་ཀྱི་སྐོར་འཁོད་ཡོད་པ་རེད། ཡང་དེ་དང་མ་ཟད་ཟླ་བ་ཁ་ཤས་ཡི་ནང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་བོད་མི་ཚོ་ཡི་གི་ཐོབ་ཐང་ལ་དྲག་གནོན་ཇེ་ཆེ་དུ་བཏང་ནས ྋགོང་ས ྋསྐྱབས་མགོན་ཏཱ་ལའི་བླ་མ་མཆོག་གི་སྐུ་ཡི་གི་ཡང་སྲིད་ཐད་ལ་ཡང་ཐེ་བྱུས་བྱས་པ་དང་བོད་མི་རྣམས་ཀྱི་གི་ཟུངས་ཁྲག་བསྡུ་རུབ་བྱས་ནས་གི་ལྟ་སྲུང་ནན་པོ་བྱེད་བཞིན་པ་སོགས་འཁོད་ཡོད་པ་རེད། ཡང་སྤྱི་བསྒྲགས་དེའི་ནང་ལ་མུ་མཐུད་ནས་གི་འཁོད་པར་གཞིགས་ན། དེ་རིང་ང་ཚོ་གཅིག་གྱུར་གྱི་ཐོག་ནས་བོད་མི་རྣམས་ལ་རྒྱབ་སྐྱོར་དང། རྒྱ་ནག་དམར་ཤོག་གཞུང་གིས་བོད་ནང་ལ་བཙན་འཛུལ་བྱེད་རྒྱུ་དེ་མཚམས་འཇོག་དགོས་པ་སྐོར་ཤུགས་ཆེན་བཏོན་ཡོད་པ་རེད། ད་རུང་སྤྱི་བསྒྲགས་དེའི་ནང་ལ་བོད་མི་ཚང་མ་ལ་ཞི་བའི་གི་ཐོག་ནས་འཁོན་ལན་བྱེད་པའི་གི་འཇིགས་སྣང་མེད་པའི་ཐོག་ནས་སོ་སོ་གི་སྨྲ་བརྗོད་རང་དབང་གི་ཐོབ་ཐང་དེ་ངེས་པར་དུ་སྤྲོད་དགོས་པ་སྐོར་འཁོད་ཡོད་པ་རེད། དེ་ཡང་ཨ་རིའི་གྲོས་ཚོགས་འོག་མའི་རྒྱ་ནག་ལས་དོན་ཚོགས་ཆུང་གི་ཚོགས་གཙོ། མེག་གྷ་ལི་གྷི་ཡར་མཆོག་དང་ཚོགས་ཆུང་དེ་ཡི་གི་འཐུས་མི། རཱ་ཇཱ་ཁྲི་ཤི་ནཱ་མུ་ཐི་རྣམ་གཉིས་ཀྱིས། བོད་རྒྱ་དཀའ་རྙོག་སེལ་རྒྱུ་ལ། བོད་རྒྱ་གཉིས་གྲོས་མོལ་གྱི་ལམ་ནས་སེལ་དགོས་པའི་གི་ཁྲིམས་འཆར་དེ་ལ་གྲོས་ཚོགས་འཐུས་མི་ཚོ་གི་རྒྱབ་སྐྱོར་ཚད་མཐོན་པོ་ཡོད་པ་དང་དེ་གང་མགྱོགས་ཀྱི་གཏན་འབེབས་ཡོང་བའི་གི་རེ་བ་ཆེན་པོ་ཡོད་པ་སྐོར་འཁོད་ཡོད་པའི་གི་གནས་ཚུལ་ཐོན་གི། དབུས་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་རིའི་རྒྱལ་ས་ཝ་ཤིང་ཐོན་དུ་རྟེན་གཞི་བྱས་པའི་ཨ་རིའི་རྒྱལ་ཡོངས་གསར་འགོད་མཐུན་ཚོགས་སུ་ཁ་སང་ཚེས་བཅོ་བརྒྱད་ཉིན་བོད་དོན་དང་འབྲེལ་བའི་གཏམ་བཤད་སྤེལ་ཡོད་པའི་གནས་ཚུལ་ཐོན། དེ་ཡང་ཕྱི་ཟླ་བཅུ་པ་ཚེས་བཅོ་བརྒྱད་ཉིན་གོང་ཞུས་ཀྱི་སྡིངས་ཆ་དེའི་ཐོག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གཏམ་བཤད་སྤེལ་བའི་སྐབས་ཨ་མི་རི་ཀ་ནི་བོད་ཀྱི་གི་གནད་དོན་ཡི་ཐད་ལ་ཧ་ཅང་གལ་ཆེ་བའི་གི་རྒྱལ་ཁབ་ཞིག་ཡིན་པ་དང་དེ་ནི་འཛམ་གླིང་སྤྱི་ཡི་གི་ས་ཆ་གི་ཆགས་བབ་དང་ཆབ་སྲིད་གི་ཐབས་ཇུས་གང་ཅི་ཡི་ཐད་ནས་ཀྱང་བོད་དེ་གལ་འགངས་ཆེན་པོ་ཞིག་དང་བོད་ཀྱི་གི་ས་ཁྱོན་དེ་ནི་ཀི་ལོ་མི་ཏར་གྲུ་བཞི་མ་ས་ཡ་གཅིག་དང་ཚེག་ལྔ་ཙམ་ཡོད་པ་དང་ང་ཚོ་བོད་མི་ཚོ་གི་ངོས་ནས་བོད་དེ་གངས་རི་ར་བས་བསྐོར་བའི་གི་ཞིང་ཁམས་ཟེར་འབོད་ཀྱི་ཡོད་པ་རེད། ནུབ་ཕྱོགས་པ་ཚོ་གིས་བོད་མཐོ་སྒང་ལ་འཛམ་གླིང་ཡང་ཐོག་ཟེར་འབོད་ཀྱི་ཡོད། ཡང་ཨེ་ཤེ་ཡའི་རྒྱལ་ཁབ་ཁག་གིས་ཨེ་ཤེ་ཡ་གི་ཆུ་བོ་འབྱུང་ཁུངས་ཟེར་འབོད་ཀྱི་ཡོད་པ་རེད། དེ་ནང་བཞིན་གྱི་རྒྱ་ནག་གི་མཁས་དབང་དང་ཚན་རིག་ཉམས་ཞིབ་པ་ཚོ་གིས་བོད་མཐོ་སྒང་དེ་ལ་འཛམ་གླིང་གི་སྣེ་གསུམ་པ་ཟེར་འབོད་ཀྱི་ཡོད་པ་ནི། བོད་མཐོ་སྒང་གི་ཆབ་རོམ་དེ་དག་ལ་བརྟེན་ནས་གཙང་ཆུ་དེ་ཨེ་ཤེ་ཡ་གི་རྒྱལ་ཁབ་བཅུ་དང་མི་འབོར་ཐེར་འབུམ་གཅིག་དང་དུང་ཕྱུར་བརྒྱད་ཀྱི་གི་ཆུ་ཡི་གི་འབྱུང་ཁུངས་གཙོ་བོ་ཞིག་ཡིན་པ་བཅས་ལ་བརྟེན་ནས་བོད་དེ་གནད་འགག་ཆེན་པོ་ཞིག་ཡིན་པ་སྐོར་འགྲེལ་བརྗོད་བརྒྱབ་ཡོད་པ་རེད། བོད་པའི་བུ་མོ་ཚེ་དབང་མཚམས་གཅོད་ལགས་མེ་སོར་གཙུག་ལག་སློབ་གྲྭ་ཆེན་མོ་ཡི་ནང་གི་གཙུག་ལག་རབ་འབྱམས་པའི་གི་ཡིག་རྒྱུགས་རིམ་པས་བཏང་ནས་རྩེ་ཕུད་བྱུང་ནས་ཐེངས་གཅིག་ལ་གསེར་གྱི་གི་རྟགས་མ་གསུམ་ཐོབ་ཡོད་པ་དེ་བོད་པའི་ལོ་རྒྱུས་ཐོག་ལ་ཁོང་ཐེངས་དང་པོ་ཆགས་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་ཕྱི་ཟླ་བཅུ་པ་ཚེས་བཅོ་བརྒྱད་ཉིན་རྒྱ་གར་ལྷོ་ཕྱོགས་མེ་སོར་གྲོང་ཁྱེར་ནང་ལ་ཡོད་པའི་གྲགས་ཆེ་བའི་གི་མེ་སོར་གཙུག་ལག་སློབ་གྲྭ་ཆེན་མོ་ཡི་ནང་སློབ་མ་མཐར་སོན་པའི་གི་དགའ་སྟོན་ཡི་རྟེན་འབྲེལ་མཛད་སྒོ་ཡི་ཐོག་རྒྱ་གར་ལྷོ་ཕྱོགས་ཀོ་ལི་གལ་དོན་ལྡན་གླིང་གྲོང་སྡེ་ཨེ་ནས་ཡིན་པའི་ཚེ་དབང་མཚམས་གཅོད་ལགས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་བར་རིགས་རྒྱུད་དཔྱད་གཞིའམ་ཇེ་ནེ་ཊིག་གི་ཐོག་གཙུག་ལག་རབ་འབྱམས་པ་ཡི་ལོ་གཉིས་ཀྱི་གི་རིང་ཡིག་རྒྱུགས་ཁག་བཞི་བཏང་ཡོད་པ་དང། དེ་ཡི་གི་ནང་ནས་རང་གི་འཛིན་གྲྭ་ནང་གི་སློབ་མ་བཞི་བཅུ་ལྷག་ཙམ་ཚང་མ་ཡི་ནང་ནས་ཡིག་རྒྱུགས་གི་གྲུབ་འབྲས་འདི་རྩེ་ཕུད་བྱུང་ནས་ཐེངས་གཅིག་ལ་གསེར་གྱི་གི་རྟགས་མ་གསུམ་ཐོབ་ཡོད་པ་རེད། སྐབས་དེར་ཁོང་གིས་དགའ་སྤྲོ་ལྡན་པའི་གི་ཐོག་ནས་ཁོང་གི་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད།

འཛམ་གླིང་ནང་གི་སྟོབས་ཆེན་རྒྱལ་ཁབ་ཞིག་ཆགས་དགོས་པ་ཡིན་ན། ངེས་པར་དུ་རྒྱལ་ཁབ་གཅིག་གྱུར་དགོས་རེད་ཟེར་ནས་གི་རྒྱ་ནག་གཞུང་གིས་ཤིན་ཅང་ནང་གི་འགྲོ་བ་མི་ཡི་ཐོབ་ཐང་ཐོག་ལ་མུ་མཐུད་ནས་གི་དྲག་གནོན་བྱེད་བཞིན་པའི་གི་གནས་ཚུལ་ཐོན་གི། དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་པ་ཚེས་བཅུ་དགུ་ཉིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱིས་གནས་ཚུལ་སྤེལ་བར་གཞིགས་ན། ཁེ་བཟང་མེད་པའི་སྒྲིག་འཛུགས། དམར་ཤོག་རིང་ལུགས་ཀྱི་གནོད་འཚེ་ཕོག་མཁན་གྱི་དྲན་གསོ་ཡི་ཐེབས་རྩ་ཁང་གིས་ཕྱི་ཟླ་བཅུ་པ་ཚེས་བཅུ་བདུན་ཉིན་ཤིན་ཅང་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སྐོར་ལ་བགྲོ་གླེང་གི་ཚོགས་འདུ་ཞིག་ཚོགས་ཡོད་པ་དང་ཚོགས་འདུ་འདིའི་ནང་རྒྱ་ནག་གཞུང་གིས་ཤིན་ཅང་ནང་གི་འགྲོ་བ་མིའི་ཐོབ་ཐང་ཐོག་ལ་དྲག་གནོན་བྱེད་རྒྱུ་དེ་ཉིན་རེ་བཞིན་ཇེ་ཆེ་དུ་གཏོང་བཞིན་པ་སྐོར། རྒྱལ་སྤྱི་ཡི་ཐོག་གི་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་སྒྲིག་འཛུགས་ཁག་གིས་རྒྱ་ནག་གི་བྱེད་སྤྱོད་དེ་ལ་ངོ་རྒོལ་ཇེ་ཆེ་དུ་ཡོང་བཞིན་པ་རེད་ལ། དེ་བཞིན་ཕྱི་ཟླ་བཅུ་པ་ཚེས་བཅུ་བདུན་ཉིན་བགྲོ་གླེང་གི་ཚོགས་འདུ་འདི་ཡི་ནང། འགྲོ་བ་མིའི་སྲུང་སྐྱོབ་ཚོགས་པ་ཁག་གི་མི་སྣ་རྣམས་ཀྱིས་གི་མ་གྲོས་སེམས་པ་གཅིག་མཐུན་གྱི་ངང་ནས་རྒྱལ་སྤྱི་ཡི་སྤྱི་ཚོགས་ནས་ཤིན་ཅང་ནང་གི་འགྲོ་བ་མི་ཡི་ཐོབ་ཐང་ཐོག་ལ་ངར་ཤུགས་ལྡན་པའི་གི་ཐོག་ནས་རྒྱབ་སྐྱོར་དང་འབོད་སྒྲ་ཤུགས་ཆེ་རུ་རྒྱག་དགོས་པ་དང་ངེས་པར་དུ་རྒྱབ་སྐྱོར་བྱེད་རྒྱུ་དེ་ཤུགས་ཆེ་རུ་གཏོང་དགོས་པ་སྐོར་དགོས་འདུན་བཏོན་ཡོད་པ་རེད། ལོ་མང་ཡི་རིང་ཤིན་ཅང་ནང་གི་འགྲོ་བ་མི་ཡི་ཐོབ་ཐང་གི་གནད་དོན་དེ་རྒྱལ་སྤྱི་ཡི་སྤྱི་ཚོགས་ནས་དོ་སྣང་ཆེན་པོ་བྱེད་ཡུལ་ཞིག་ཏུ་གྱུར་ཡོད་པ་མ་ཟད་རྒྱ་ནག་གཞུང་གིས་ཤིན་ཅང་ཡུ་གུར་མི་རིགས་དེ་རྩ་མེད་བཟོ་རྒྱུ་ཡི་སྲིད་ཇུས་དེ

དབུ་དཀར་དྷ་རམ་ས་ལ་ནས་ཀླུ་རྫོང་གི་ལགས་ཀྱིས་བཏང་བའི་གི་གནས་ཚུལ་གྱི་ཉན་རོགས་གུ། ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་ཉིན་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་ནང་བསྐོང་ཚོགས་གནང་བའི་ཨོ་སི་ལོ་རང་དབང་གླེང་སྟེགས Oslo Freedom Forum ཐོག་བཙན་བྱོལ་དུ་སྐྱེས་འཚར་བྱུང་བའི་བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་མཉམ་ཞུགས་ཀྱིས་རྒྱ་ནག་གཞུང་གིས་བོད་མིའི་རང་དབང་མུ་མཐུད་རྡོག་རོལ་བཏང་དང་གཏོང་མུས་ཡིན་པ་མ་ཟད་བོད་ཀྱི་ཁོར་ཡུག་ལ་གཏོར་བཤིག་ཚབས་ཆེན་བཏང་ཡོད་པ་སོགས་བོད་ནང་གི་ཛ་དྲག་གནས་སྟངས་ཐོག་གཏམ་བཤད་གནང་འདུག་པ་མ་ཟད་ཁུལ་དེའི་གྲོས་ཚོགས་ཀྱི་ཚོགས་གཙོ་གཙོས་པའི་གྲོས་ཚོགས་འཐུས་མི་དང། ཐའེ་ཝན་གྱི་ཕྱི་སྲིད་བློན་ཆེན་གཞོན་པ་སོགས་ཐུག་འཕྲད་ཀྱིས་བོད་དོན་ལ་རྒྱབ་སྐྱོར་ཡོང་བའི་ཞུ་འབོད་གནང་འདུག། ཐའེ་ཝན་ནང་ལ་ཡང་བཞུགས་མཁན་བོད་པ་ཚོ་གི་དཀའ་ངལ་ག་རེ་ཡོད་རེད་ཟེར་ནས་འདི་སྐོར་ལ་ཡང་ཏོག་ཙ་ཅིག་བཤད་ཡ་གི་གོ་སྐབས་རག་སོང་དེ་མ་ཟད་མ་འོངས་པ་ཐའེ་ཝན་གྱིས་ང་ཚོའི་བོད་པའི་གི་འཐབ་རྩོད་ནང་ལ་ཡང་ག་འདྲས་ཕན་ཐོགས་ཀྱི་རེད་ཟེར་ནས་དེ་འདྲའི་གི་རྒྱུད་ནས་ང་རེ་སྐུལ་གཅིག་གཉིས་ཞུ་ཡ་གི་གོ་སྐབས་བསྐྱལ་རག་སོང་ཨ་ནི་དེ་མ་ཟད་ཁོ་རང་ཚོས་གི་ལན་འདེབས་ཡག་པོ་ཞེ་དྲག་རྒྱབ་གནང་སོང་རྒྱབ་སྐྱོར་ཡོད་ཟེར་ནས་གསུངས་གནང་སོང། ཨོ་སི་ལོ་རང་དབང་གླེང་སྟེགས་ནི་ཕྱི་ལོ་ཉིས་སྟོང་ལོ་ཡི་འགོ་སྟོད་དུ་འགོ་འཛུགས་གནང་སྟེ། ལྷན་ཚོགས་དེ་ཡི་དམིགས་ཡུལ་གཙོ་བོ་ནི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་དང་རང་དབང་འཐབ་རྩོད་པ། སྒྱུ་རྩལ་བ། གསར་འགོད་པ། དེ་བཞིན་གྲགས་ཆེ་བའི་ཚོང་པ་སོགས་ལྷན་འཛོམས་ཀྱིས་རང་དབང་ལྡན་ཞིང་བཟང་ཕྱོགས་ཀྱི་འཛམ་གླིང་ཞིག་བསྐྲུན་རྒྱུ་དེ་ཡིན་འདུག་ཅིང་བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་ཀྱིས་བོད་དོན་དྲིལ་བསྒྲགས་སླད་གླེང་སྟེགས་འདི་ནི་ཧ་ཅང་གི་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་གྱིས་ད་བར་རྒྱལ་ཁབ་མི་འདྲ་བ་བཞིའི་ནང་གླེང་སྟེགས་དེའི་ཐོག་མཉམ་ཞུགས་ཀྱིས་བོད་དོན་གཏམ་བཤད་གནང་ཡོད་པ་རེད།
ངེད་ཀྱི་བསམ་ཚུལ་ནང་ནས་སྡིངས་ཆ་དེ་དངོས་གནས་སོ་སོའི་གི་དཀའ་ངལ་ག་རེ་འཕྲད་ཀྱི་ཡོད་པ་ཡིན་ན་ད་ལུང་པའི་དཀའ་ངལ་དེ་ཡིན་ནའི་རེད། སོ་སོའི་གི་ད་འཐབ་རྩོད་དེ་ནང་ལ་དཀའ་ངལ་ག་རེ་འཕྲད་པ་དེ་དེ་གསལ་བཤད་བྱས་དང་ནས་རྒྱལ་སྤྱི་ལུང་པ་སྡིངས་ཆ་གི་ཨ་མཆོག་ནང་ལ་གོ་ཡ་དེ་ད་ཞེ་དྲག་ཕན་ཐོགས་ཡོད་རེད་བསམ་གྱི་འདུག།
ཡང་ཐའེ་ཝན་ཕྱི་སྲིད་བློན་ཆེན་གཞོན་པ་སྐུ་ཞབས་ཆུན་ཀོན་ལགས་ཐེངས་འདིའི་ཨོ་སི་ལོ་རང་དབང་གླེང་སྟེགས་ཐོག་མཉམ་ཞུགས་ཀྱིས་རྒྱལ་སྤྱིའི་རང་བཞིན་ཐོག་ནས་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་དང་འབྲེལ་བའི་ལས་གཞི་སྤེལ་རྒྱུ་ཡིན་པ་བསྒྲགས་འདུག། གཞུང་དང་ཚོགས་སྒེར་ཚང་མས་མཉམ་རུབ་ཀྱི་ཐོག་ནས་རྒྱལ་སྤྱིའི་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པ་རྣམས་འཕྲལ་དུ་མཚམས་འཇོག་དགོས་པའི་གོ་རྟོགས་ལས་འགུལ་སྤེལ་རྒྱུ་གལ་ཆེ་ངོས་འཛིན་གྱིས་ཐའེ་ཝན་གཞུང་གིས་འཛམ་གླིང་ནང་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་སླད་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་ཚོགས་སྒེར་ཁག་དང་ལྷན་དུ་ཟུང་འབྲེལ་གྱིས་རྒྱལ་སྤྱིའི་རང་བཞིན་གྱི་ལས་གཞི་གསར་པ་ཞིག་སྤེལ་རྒྱུ་ཡིན། ད་རེས་ཐའེ་ཝན་དུ་བསྐོང་ཚོགས་གནང་བའི་ཨོ་སི་ལོ་རང་དབང་གླེང་སྟེགས་འདི་ཡིས་འཛམ་གླིང་གི་མི་དམངས་དཀྱུས་མ་དག་གིས་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་སླད་ཞབས་འདེགས་ཞུས་པ་རྣམས་རྒྱལ་སྤྱིའི་མང་ཚོགས་ལ་སླར་ཡང་དྲན་སྐུལ་ཞུ་ཡི་ཡོད་ཅེས་གསུངས་འདུག་གཞན་ཡང་གོང་ཞུས་གླེང་སྟེགས་དེའི་ཐོག་ཨ་མི་རི་ཀར་གནས་སྡོད་ཧོང་ཀོང་གི་དམངས་གཙོ་ལས་འགུལ་བ་ན་གཞོན་ཇོ་ཡེ་སུའེ་ལགས་དང། ཐའེ་ཝན་གྲོས་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚན་པའི་དྲུང་ཆེ་ཝུའུ་ཨེར་ཁཱ་ཞི་ལགས། སི་རི་ཡའི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་སྐུ་ཞབས་ཨུ་མར་ཨལ་ཤོ་གྷི་རི་ལགས་སོགས་ལྷན་བཞུགས་ཀྱིས་འཛམ་གླིང་ནང་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སོགས་ཀྱི་ཐད་གཏམ་བཤད་གནང་ཡོད་པ་རེད། གཞི་རྩའི་ཆ་ནས་དེ་སྔོན་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཐའེ་ཝན་དུ་ཨོ་སི་ལོ་རང་དབང་གླེང་སྟེགས་བསྐོང་ཚོགས་གནང་བ་དང་སྟབས་བསྟུན་ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཡེན་ཝན་ལགས་ཀྱིས་རང་དབང་གླེང་སྟེགས་དེ་ཉིད་དང་འབྲེལ་བའི་གཏམ་བཤད་པ་རྣམས་དང་མཇལ་མོལ་གནང་ཡོད་ཀྱང་འདི་ལོར་སྲིད་འཛིན་ལྕམ་ཚའེ་ཡེན་ཝན་ལགས་ཀྱིས་གཏམ་བཤད་པ་ཚོ་དང་ཟུར་དུ་མཇལ་མོལ་གནང་མེད་པའི་ཁར་གླེང་སྟེགས་དབུ་འབྱེད་མཛད་སྒོའི་ཐོག་ཐའེ་ཝན་ཕྱི་སྲིད་བློན་ཆེན་གྱིས་གཏམ་བཤད་གནང་རྒྱུའི་ལས་རིམ་བསྒྲིགས་ཡོད་ཀྱང་དངོས་གཞིའི་སྐབས་ཕྱི་སྲིད་བློན་ཆེན་གཞོན་པས་གཏམ་བཤད་གནང་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། རྣམ་པ་ཚོས་ཀྱིས་ད་ལྟ་ཉན་བཞིན་པ་འདི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན།

བོད་རྒྱའི་དཀའ་རྙོག་མ་སེལ་གྱི་བར་དུ་རྒྱལ་སྤྱིའི་སྤྱི་ཚོགས་ལ་བོད་ནང་གི་དངོས་ཡོད་གནས་སྟངས་ངོ་འཕྲོད་ཐུབ་པ་བྱེད་རྒྱུ་དེ་ནི་ང་ཚོའི་ལས་འགན་རེད་ཅེས་གསུངས་འདུག།
རྒྱ་ནག་གཞུང་ལ་འབྲེལ་བ་མ་བྱས་པའི་ཀྱི་ང་ཚོ་འགྲོ་ས་ཡོག་མ་རེད་ད་ཆ་འདི་གསལ་པོ་ངེས་པར་དུ་ཤེས་དགོས་རེད་གཅིག་དེ་དང་གཉིས་ནས་བོད་རྒྱའི་དཀའ་རྙོག་དེ་སེལ་མ་ཚར་གྱི་བར་དུ་རྒྱལ་སྤྱིའི་སྤྱི་ཚོགས་ནང་ལོགས་ལ་ང་ཚོ་བོད་དོན་དྲིལ་བསྒྲགས་བྱེད་ཡག་དང་བོད་ནང་གནས་སྟངས་ཞིབ་འཇུག་ཚད་དང་ལྡན་པ་བྱས་རྗེས་དངོས་ཡོད་གནས་ཚུལ་ག་རེ་ཡིན་པ་འདི་གའི་དེ་རྒྱལ་སྤྱིའི་སྤྱི་ཚོགས་ལ་འཕྲོད་ཐུབ་པ་བྱེད་ཡག་དེ་ང་ཚོའི་ལས་འགན་རེད། དེ་ཡིན་དུས་ཙམ་པ། དེ་འདྲའི་ཅིག་གི་ཡང་ལས་ཀ་བྱེད་ག་འགྲོ་བའི་སྐབས་ལ་ཡིན་པ་ཡིན་ན། དངོས་ཡོད་གནས་སྟངས་ཀྱི་ཐོག་ནས་ག་རེ་བཞུགས་པ་རེད་ཟེར་ན་ད་ཨ་མི་རི་ཀ་སོགས་རེ་བ་བྱིན་པ་ཡིན་ན་ད་ལྟ་འཛམ་བུ་གླིང་ཚང་མའི་ནང་ལོགས་ནས་རྒྱལ་ཁབ་ཚང་མའི་ནང་ལོགས་ནས་ད་ང་ཚོ་ལ་ཡང་ཅིག་རོགས་སྐྱོར་བྱེད་མཁན་ཤུགས་ཆེ་ཤོས་ཅིག་ཆགས་བསྡད་ཡོད་རེད་ད་རྒྱ་གར་ང་ཚོ་བཀའ་དྲིན་ཆེན་པོ་ཞེ་དྲག་རེད། འདུ་བྱེད་ནི་ཤུགས་ཆེན་པོ་ཆགས་བསྡད་ཡོད་རེད་དེ་ཡིན་ནའི་ཨ་མི་རི་ཀའི་གི་རྒྱལ་ཁབ་ཀྱི་ཁེ་ཕན་དེ་ཕར་ཙམ་བཞག་བྱས་བོད་ཀྱི་ཁེ་ཕན་དེ་ཚུར་བླངས་ནས་བྱེད་ཀྱི་རེད་པས་ཟེར་ན་དེ་དུས་ནམ་ཡང་ཡོང་གི་མ་རེད། རྒྱ་གར་ཡིན་པ་ཡིན་ནའི་དེ་ཡོང་གི་མ་རེད་ཡོ་རོབ་རྒྱལ་ཁབ་སུ་ཡིན་པ་ཡིན་ནའི་དེ་ཡོང་གི་མ་རེད། ཡང་སྲིད་སྐྱོང་མཆོག་གིས་བོད་མི་རང་གི་ངོས་ནས་བོད་ཀྱི་ལོ་རྒྱུས་ཤེས་པའི་ཐོག་ནས་དེར་བདག་པོ་རྒྱག་རྒྱུ་གལ་ཆེན་པོ་ཡིན་པའི་ཐད་གསུངས་དོན། བོད་པ་ཚོས་ཀྱི་བོད་ཀྱི་ལོ་རྒྱུས་ལ་མ་བལྟས་པ་ཡིན་ན་མི་རིགས་གཞན་པ་ཚོས་ཀྱི་བོད་ཀྱི་ལོ་རྒྱུས་བལྟ་དགོས་ཡག་གི་རྒྱུ་མཚན་གང་ཡོད་མ་རེད་པ། ད་བོད་པ་ལ་རྒྱབ་སྐྱོར་བྱེད་མཁན་དང་ཤ་ཚ་བྱེད་མཁན་དང་ཉམས་ཞིབ་བྱེད་མཁན་དེ་འདྲ་ཡིན་པ་ཡིན་ན་བོད་ཀྱི་ལོ་རྒྱུས་ཐོག་ལ་ལྟ་མདོག་ཁ་པོ་རེད་མ་གཏོགས་ཅིག་གི་དེང་སང་མི་མང་མགོ་འཁོར་ཡག་ལ་ད་འཕྲུལ་རིགས་འདྲ་མི་འདྲ་མང་པོ་ཞེ་པོ་ཅིག་ཡོད་པ་སོང་ཙང་དེའི་སྒང་དོ་སྣང་བྱེད་མཁན་དཔེ་མི་སྲིད་དཀོན་པོ་རེད། ང་རང་ཚོས་ཀྱི་ང་རང་ཚོས་ཀྱི་ལོ་རྒྱུས་བདག་པོ་མ་བརྒྱབ་པ་ཡིན་ན་ལྷག་པར་དུ་ད་ལྟའི་མི་རབས་འདིས་ཀྱི་བདག་པོ་ཡག་པོ་མ་བརྒྱབ་པ་ཡིན་ན་ད་མི་རབས་གསར་པ་ཚོས་ཀྱི་མ་འོངས་པ་བོད་ཀྱི་ལོ་རྒྱུས་ཤེས་ཀྱི་གང་མ་རེད་པ། འདི་མི་རབས་ནས་མི་རབས་ཕྱིན་ནས་ང་ཚོ་བརྒྱུད་སྤྲོད་ཚུལ་ག་འདྲས་བྱེད་ཀྱི་ཡིན་པ། འཛམ་བུ་གླིང་ནང་ལ་ཡང་བོད་ཀྱི་གནས་སྟངས་འགྲེལ་བཤད་རྒྱག་ག་འགྲོ་བའི་སྐབས་དེ་ལ་ཡང་ག་འདྲའི་ཚུལ་ནས་འགྲེལ་བཤད་རྒྱག་གི་ཡིན་པ། འདི་ངེས་པར་དུ་བསམ་བློ་གཏང་དགོས་པ་ཞིག་རེད་དོ། གཞན་ཡང་སྲིད་སྐྱོང་མཆོག་གིས་དབུས་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་སྐབས་བཅུ་དྲུག་པའི་ལས་དོན་གནང་ཕྱོགས་དང་དབུ་མའི་ལམ་གྱི་སྲིད་བྱུས། ལྷག་དོན་དུ་སྤྱི་ནོར ྋགོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་སྐུའི་ཡང་སྲིད་ཀྱི་གནད་དོན་ནི། ྋགོང་ས་མཆོག་གི་ཐུགས་དགོངས་བཞིན་སྐུ་ཉིད་རང་ནས་ཐུགས་ཐག་གཅོད་རྒྱུ་ཡིན་པའི་སྐོར་ནན་བརྗོད་གནང་ཡོད་པ་རེད། དེ་མིན་སྲིད་སྐྱོང་མཆོག་གིས་ད་ལྟའི་བཀའ་ཤག་གི་ངོས་ནས་བོད་མི་ཚོའི་དཔྱ་ཁྲལ་ལག་དེབ་གསར་བཟོ་བྱེད་རྒྱུ་སོགས་ལ་མཐུན་རྐྱེན་གང་ཐུབ་ཀྱིས་བསྐྲུན་གྱི་ཡོད་པ་ངོ་སྤྲོད་གནང་བ་དང་འབྲེལ་བོད་མི་ཚང་མས་དང་བླངས་དཔྱ་དངུལ་ལག་དེབ་བཟོ་རྒྱུ་དེ་འོས་འགན་གལ་ཆེན་ཞིག་ཡིན་པ་ཡང་གསུངས་འདུག།

དེ་ཡིན་དུས་དྭང་བླངས་བྱ་དངོས་ལག་དེབ་བཟོ་ཡས་དེ་གལ་ཆེན་པོ་ཅིག་བརྩིས། ཨ་ནི་སྒྲིག་གཞི་ཁོ་རང་ནང་ལོགས་ལ་ཡང་གང་ལྟར་བོད་པ་ཞིག་ཡིན་ཕྱིན་ཆད་ལ་དྭང་བླངས་བྱ་དངོས་ལག་དེབ་ཕུལ་དགོས་ཡས་ཀྱི་གནས་སྟངས་ཤིག་ཡོད་རེད། དེ་ཡིན་པས་སོང་ཙང་དྭང་བླངས་བྱ་དངོས་ལག་དེབ་བཟོ་ཡས་ཀྱི་ཆེད་དུ་ཨ་ལས་ཡིག་ཆ་གཞན་པ་གཅིག་དགོས་རེད་གཉིས་དགོས་རེད་ཟེར་ཡས་ཚོ་འབྲེལ་བ་ཆགས་ཀྱི་མི་འདུག་བོད་པ་ཇི་ཡིན་པ་ཁུངས་སྐྱེལ་ཐུབ་ཀྱི་ཡོད་པ་ཡིན་ན་ཨ་ནི་དེ་ལ་ཡར་དྭང་བླངས་བྱ་དངོས་ལག་དེབ་ཕུལ་དགོས་ཀྱི་རེད་ཞེས་བྱས་དེ་ང་ཚོས་ཐག་གཅོད་རང་བྱས།

ཕྱི་ཚེས་བཅུ་དགུའི་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་རིའི་རྒྱལ་ས་ཝ་ཤིང་ཊོན་གྱི་ཉེ་འདབས Virginia མངའ་སྡེའི་ནང་ཡོད་པའི George Mason གཙུག་ལག་སློབ་ཆེན་དུ་བོད་དོན་གཏམ་བཤད་དང། ཕྱི་ཚེས་ཉི་ཤུ་ཉིན New York གྲོང་ཁྱེར་དུ་ཕེབས་ཐོན་གནང་སྟེ New York དང New Jersey བོད་རིགས་སྤྱི་མཐུན་ཚོགས་པས་གོ་སྒྲིག་ཞུས་པའི

རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། དེ་ནས་ད་རིང་ང་ཚོའི་དམིགས་བསལ་གྱི་གསར་འགྱུར་འདི། ཚེ་དབང་ནོར་བུ་གིས་ཕྱོགས་སྒྲིག་བྱས་པ་དེ་ཉན་རོགས་གོ། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་རིའི་རྒྱལ་ས Washington DC རུ The National Press Club འམ་ཨ་རིའི་རྒྱལ་ཡོངས་གསར་འགོད་ལྷན་ཁང་ཟེར་བ་རུ་ཕྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་ཉིན་གྱི་ཉིན་རྒྱབ་ཆུ་ཚོད་གཉིས་པའི་ཐོག་བོད་དོན་དང་འབྲེལ་བའི་གཏམ་བཤད་གནང་གདའ། དེ་ནས་སྐབས་དེ་ལ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གཏམ་བཤད་གནང་སྐབས་སུ་ཨ་རིའི་རྒྱལ་ཡོངས་གསར་འགོད་ལྷན་ཁང་ཟེར་བ་དེའི་ཚོགས་མི་དྲུང་ཆེ་པུ་ནམ་ཤར་མ་ལགས་ཞུ་བས་གཙོ་སྐྱོང་གནང་ཡོད་པ་དང་ཁོང་གིས་དེ་ཉིན་ཐོག་མ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གི་སྐོར་ངོ་སྤྲོད་གནང་བའི་རྗེས་སུ་ཁོང་ད་རེས

ཁོང་ལ་བོད་དོན་གྱི་སྐོར་གཏམ་བཤད་གནང་རྒྱུའི་གོ་སྐབས་གནང་བ་ལ་ཐུགས་རྗེ་ཆེ་ཞུས་འདུག་ཨ་རི་ནི་བོད་ཀྱི་གནད་དོན་གྱི་ཐད་ལ་ཧ་ཅང་གལ་གནད་ཆེ་བའི་རྒྱལ་ཁབ་ཞིག་ཡིན་པ་དང་ཨ་རི་ནས་བོད་ཀྱི་གནད་དོན་གྱི་ཐོག་ལ་གྲོས་ཚོགས་ཀྱིས་སྤྱི་ལོ་ཉིས་སྟོང་གཉིས་ལོར་བོད་དོན་གྱི་ཁྲིམས་ཡིག་གཏན་འབེབས་གནང་བ་དང་དེ་བཞིན་ཁྲིམས་ཡིག་དེ་ལ་བོད་དོན་གྱི་ཁྲིམས་ཡིག་དང་རྒྱབ་སྐྱོར་གྱི་ཁྲིམས་ཡིག་གི་ངོ་བོ་རུ་འཇོག་གནང་མི་དེ་ཨ་རི་གཅིག་པུ་ཡིན་པ་སོགས་གསུངས་གདའ།

Asians call it the Water Tower of Asia། བོད་དེ་འཛམ་གླིང་གི་སའི་ཆགས་བབ་དང་ཆབ་སྲིད་ཀྱི་འཐབ་ཇུས་གང་གི་ཆ་ནས་ཀྱང་གལ་གནད་ཆེན་པོ་ཡིན་པའི་སྐོར་གསུངས་ཏེ་བོད་ཀྱི་ས་ཁྱོན་དེ་ནི་ཀི་ལོ་མི་ཊར་གྲུ་བཞི་མ་ས་ཡ་གཅིག་དང་ཚེག་ལྔ་ཙམ་ཡོད་པ་དང་ང་ཚོ་བོད་མིའི་ངོས་ནས་བོད་དེ་གངས་རི་ར་བས་བསྐོར་བའི་ཡུལ་ཟེར་བཞིན་ཡོད་པ་དང་ནུབ་ཕྱོགས་པ་ཚོས་བོད་མཐོ་སྒང་ལ་འཛམ་གླིང་གི་ཡང་ཐོག་ཟེར་བ་དང་ཨེ་ཤ་རྒྱལ་ཁབ་ཁག་གིས་བོད་ལ་ཨེ་ཤ་ཡའི་ཆུའི་འབྱུང་ཁུངས་ཟེར་བ་དང་རྒྱ་ནག་གི་ཚན་རིག་ཉམས་ཞིབ་པ་ཚོས་ད་ཆ་བོད་མཐོ་སྒང་དེ་ལ་འཛམ་གླིང་གི་སྣེ་གསུམ་པ་ཞེས་འབོད་བཞིན་ཡོད་པར་བརྟེན་ནས་བོད་མཐོ་སྒང་གི་འཁྱགས་རོམ་དང་གཏན་ཆགས་འཁྱགས་རོམ་དེ་དག་ནས་ཐོན་པའི་གཙང་ཆུས་ཨེ་ཤ་ཡའི་རྒྱལ་ཁབ་བཅུ་དང་མི་འབོར་ཐེར་འབུམ་གཅིག་དང་གྲངས་ཆུང་བརྒྱད་ཀྱི་ཆུའི་དགོས་མཁོ་དེ་བོད་མཐོ་སྒང་ནས་ཐོན་བཞིན་ཡོད་པ་ལ་བརྟེན་ནས་ཡིན་པ་སོགས་ཀྱི་གལ་གནད་སྐོར་འགྲེལ་བརྗོད་གནང་གདའ། Tibet is to the outside world. And sometimes China calls Tibet as a socialist paradise. And so, in that case, why don't you allow people to see the paradise for themselves and decide for themselves whether it's a paradise or it's a hell right now? རྒྱ་ནག་གིས་བོད་དེ་སྤྱི་ཚོགས་རིང་ལུགས་ཀྱི་ཞིང་ཁམས་ཡིན་པའི་སྐོར་བཤད་བཞིན་ཡོད་ཀྱང་རྒྱ་མི་རིགས་ཨ་རི་ནང་ཡོང་ཆོག་ཀྱང་ཕྱི་རྒྱལ་གྱི་མི་སྣ་དང་བོད་མི་རྣམས་བོད་དུ་འགྲོ་བསྐྱོད་བྱེད་པར་དམ་དྲག་ཆེན་པོ་བྱེད་བཞིན་ཡོད་པས་གལ་སྲིད་བོད་དུ་དངོས་སུ་འགྲོ་བཅུག་ཚེ་བོད་དེ་བདེ་བ་ཅན་གྱི་ཞིང་ཡིན་དང་དམྱལ་བ་ཡིན་ཤེས་རྟོགས་ཐུབ་རྒྱུ་ཡིན་པ་སོགས་གསུངས།

བོད་ཀྱི་ཤར་ཕྱོགས་དཀར་མཛེས་ཁུལ་གྱི་སློབ་གྲྭ་ཁག་ཚང་མའི་ནང་བོད་ཡིག་རྩ་བ་ནས་སློབ་ཁྲིད་བྱེད་མི་ཆོག་པའི་དམ་བསྒྲགས་བྱེད་བཞིན་ཡོད་པ་དང། དེ་བཞིན་དམ་བསྒྲགས་དེ་རིམ་པས་བོད་ཁྱོན་ཡོངས་སུ་ལག་ལེན་བསྟར་བའི་ཉེན་ཚབས་ཡོད་པ་དང། དེ་བཞིན་རྒྱ་ནག་གཞུང་གིས་བོད་ཀྱི་ས་ཁུལ་ཚང་མའི་མིང་ལ་འགྱུར་བ་བཏང་སྟེ་རྒྱ་མིའི་མིང་གསར་པ་བཏགས་བཞིན་ཡོད་པ་དང་དེ་བཞིན་ཉེ་བའི་ཆར་ལ་དབྱིན་སྐད་དུ་བོད་ལ Tibet ཟེར་ནས་འབོད་བཞིན་ཡོད་པ་དེ་ལ་ཡང་བརྗེ་པོ་བརྒྱབ་ནས་རྒྱ་སྐད་ནང། ཤི་ཙང་ཟེར་ནས་འབོད་དགོས་པའི་བཙན་བཀའ་གཏོང་བཞིན་ཡོད་པ་དེ་དག་གི་ཐོག་ནས། བོད་མི་རིགས་ཀྱི་ངོ་བོ་དང་བཅས་པ་རྒྱ་ནག་གཞུང་གིས་རྩ་མེད་གཏོང་བཞིན་ཡིན་པ་དེ་ལ་ཆབ་སྲིད་ཀྱི་དགོས་མཁོ་མང་པོ་ཞིག་ཡོད་པ་ལ་བརྟེན་ནས་རྒྱལ་སྤྱི་རྒྱལ་ཁབ་དང་སྤྱི་ཚོགས་ནས་རྒྱ་ནག་གཞུང་གི་ངན་ཇུས་ལ་དབུ་མ་འཁོར་བ་གནང་དགོས་པ་སོགས་གསུངས་འདུག། དེ་བཞིན་རྒྱ་ནག་གཞུང་གིས་འདས་པའི་ལོ་ཉི་ཤུའི་རིང་བོད་ནང་གི་བོད་མི་འབྲོག་པ་རྣམས་བཙན་དབང་གིས་གནས་སྤོ་གཏོང་བ་སོགས་ཀྱི་སྐོར་དམ་བསྒྲགས་ཆེ་བའི་སྲིད་བྱུས་སོགས་ཀྱི་སྐོར་དུས་ཡུན་སྐར་མ་བཅོ་བརྒྱད་ཙམ་གཏམ་བཤད་གནང་བའི་རྗེས་སུ། དྲི་བ་ཁག་ལ་དྲིས་ལན་གནང་སྟེ་རྒྱ་ནག་གཞུང་གིས་རྒྱལ་སྤྱི་དང་རྒྱ་ནག་རང་ཉིད་ཀྱི་ཁྲིམས་ལུགས་དང་འགལ་བའི་བོད་མིའི་ཐོག་ལ་དམ་བསྒྲགས་ཅན་གྱི་སྲིད་བྱུས་འཛིན་བཞིན་ཡིན་པ་དང

ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་རྒྱང་སྲིང་ཞུས་པ་ཡིན། ཨ་མི་རྣམ་པ་ཚོ་གིས་ང་ཚོ་ལས་རིམ་ཉན་པ་ལ་བཀའ་དྲིན་ཆེ།